གནད་ཡོད་མི་སྣ་ཁག་ལ་མཇལ་འཕྲད་གནང་ནས་བོད་ནང་གི་ཆབ་སྲིད་ཀྱི་གནས་སྟངས་གི་ཐོག་ལ་ཁ་ན་ཌ་གཞུང་གི་ངོས་ནས་རྒྱབ་སྐྱོར་གནང་ཕྱོགས་ཀྱི་ཐད་ལ་འཆར་གཞི་ལྡན་པའི་སྒོ་ནས་གྲོས་བསྡུར་ལྷུག་པོ་བྱུང་བ། བྱང་ཨ་མེ་རི་ཁའི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་ནས་འདི་ག་རླུང་འཕྲིན་ཁང་ལ་གསུང་དོན། གཞུང་གི་ངོས་ཕྱོགས་ནས་ད་བོད་ཀྱི་ཐོག་ཆབ་སྲིད་ཀྱི་ཐོག་ལ་ཡང་རྒྱབ་སྐྱོར་གནང་སྟངས་འདི་ག་ལ་ཡང་ད་ཅིག་འཆར་གཞི་དང་ལྡན་པའི་ཐོག་ནས་ང་ཚོ་བང་ཀྲི་ཡཱའི་གི་ཨ་ནི་གོ་བསྡུར་གི་ཚོགས་འདུ་དེ་གས་ཡག་པོ་བྱུང་སོང། ཨ་ནི་ད་ལྟ་དེ་ད་ལྟ་བར་དུ་གྲོས་ཚོགས་འཐུས་མི་ལྔ་ཐུག་པ་ནང་ནས་ཁག་གཅིག་ཅིག་དུས་རྒྱུན་དུ་ནས་ད་ད་ལྟ་དེ་རྒྱབ་སྐྱོར་གནང་མཁན་བོད་དོན་རྒྱབ་སྐྱོར་ཚོགས་པའི་གི་འཐུས་མི་ཆགས་བསྡད་ཡོད་རེད། ད་བར་གྲོས་ཚོགས་འཐུས་མི་ཁག་གཅིག་ལ་བོད་དོན་གི་ཐོག་ལ་ཆབ་སྲིད་དང་དཔལ་འབྱོར་གྱི་གནས་སྟངས་གི་ཐོག་ལ་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས། ད་ལྟའི་བོད་ནང་གི་ཛ་དྲག་གི་གནས་སྟངས་དང་རྒྱ་ནག་གཞུང་གི་མཁྲེགས་བཟུང་གི་སྲིད་བྱུས། འཛམ་གླིང་གི་ཆབ་སྲིད་འགྱུར་བ་བཅས་ལ་གྲོས་བསྡུར་གནང་ནས་རྒྱབ་སྐྱོར་སྔར་ལས་ལྷག་པ་ཡོང་རྒྱུར་འཐུས་མི་ཁོང་རྣམས་ནས་ཞལ་བཞེས་གནང་སོང་ཅེས་གསུངས་འདུག། རྩ་བའི། དབུས་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་དབུ་མའི་ལམ་གཞིར་བཟུང་ནས་གཙོ་གནད་གནང་གི་ཡོད་པའི་གནས་སྟངས་གསལ་སྟོན་གནང་བ་དང་ལྷན་དུ་ལོ་རྒྱུས་ཀྱི་ཐོག་ནས་བོད་དེ་རང་བཙན་ཡིན་པའི་ཐབས་ཇུས་མཁྱེན་པའི་ཐོག་ནས་ཨ་མེ་རི་ཁའི་གཞུང་གིས་བོད་ཐོག་འཛིན་པའི་སྲིད་བྱུས་ཀྱི་ལྟར་ཁ་ན་ཌ་གཞུང་གི་ངོས་ནས་གཅིག་མཚུངས་ཀྱི་ལངས་ཕྱོགས་འཛིན་ཐུབ་པའི་རེ་བ་དང་གྲོས་བསྡུར་གནང་འདུག། དེ་བཞིན་ད་ཐེངས Bloc Québécois གི་འགོ་ཁྲིད་སྲིད་སྐྱོང་མཆོག་དང་མཇལ་འཕྲད་གནང་བ་ཐོག་མ་དེ་ཡིན་པས་ཁོང་གི་ངོས་ནས་བོད་དོན་གི་ཐོག་ལ་སྔར་ལས་ལྷག་པའི་རྒྱབ་སྐྱོར་གནང་རྒྱུ་གི་ཞལ་བཞེས་གནང་བ། དེ་མིན་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་གི་འཐུས་མི་གཞན་ཁག་ཅིག་དང་མཇལ་འཕྲད་གནང་རྒྱུ་གི་མཛད་རིམ་དང། སློབ་སྟོན་བསྟི་གནས་ཁང་གི་གནད་ཡོད་མི་སྣ་བཅས་ལ་མཇལ་འཕྲད་ཀྱིས་བཀའ་མོལ་གནང་རྒྱུ་གི་ལས་རིམ་ཁ་ན་ཌ་གི་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་ནས་འགྲེལ་བརྗོད་གནང་འདུག། རྒྱ་ནག་གཞུང་གི་དྲ་རྒྱ་གི་སྒྲིག་ཁྲིམས་དེ་དག་གིས་བོད་ནང་གི་དྲ་རྒྱ་གི་རང་དབང་དང་ཐོབ་ཐང་གི་ཐོག་ལ་ཕྱོགས་ཡོངས་ནས་དམ་དྲག་ཆེ་རུ་གཏོང་གི་ཡོད་པ་ཉམས་ཞིབ་པ་གིས་བརྗོད་ཡོད་སྐད། ཕྱི་ཟླ་བཅུ་གཅིག་གི་ཚེས་བཞི་གི་ཉིན་རྒྱ་ནག་དབུས་གཞུང་དྲ་རྒྱ་གི་ཆ་འཕྲིན་ཁང་ཟེར་བས་རྒྱ་ནག་རྒྱལ་ཡོངས་དྲ་རྒྱ་གི་སྤྱོད་ངན་བཅོས་སྒྲིག་གི་སྤྱོད་ངན་ལས་འགུལ་སྤེལ་རྒྱུ་ཡིན་པའི་བརྡ་ཐོ་ཞིག་སྤེལ་ཡོད་པས་ན་ས་ཁུལ་སོ་སོ་གི་གནས་བབ་ལ་གཞིགས་ནས་སྤྱི་ཚོགས་དྲ་ལམ་དང་སྐད་འཕྲིན་གླེང་སྟེགས་ཐད་གཏོང་སོགས་སུ་དཀྲོག་གཏམ་བཟོ་བ་དང་སྤྱི་ཚོགས་སྒྲིག་གཞི་འདྲ་མིན་གྱི་དོན་རྐྱེན་སློང་བ་བཅོས་མ་གི་རིག་ནུས་སྤྱད་ནས་པར་རིས་འདྲ་མིན་དང་གནས་ཚུལ་འདྲ་མིན་བཟོ་བ་སོགས་ལ་ཞིབ་བཤེར་དང་རྡུང་རྡེག་ནན་མོ་བྱ་རྒྱུ་ཡིན་པ་བསྒྲགས་ཡོད་ཀྱང། བོད་དོན་ལས་འགུལ་ཁང་གི་དྲ་རྒྱ་གི་ཉམས་ཞིབ་འགན་འཛིན་སྲི་ཐར་བློ་བཟང་རྒྱ་མཚོ་ལགས་ནས་རྒྱ་ནག་གཞུང་གིས་ནམ་རྒྱུན་སྤྱི་ཚོགས་དྲ་ལམ་གྱི་ཁོར་ཡུག་ལྷུག་པོ་ཡོང་རྒྱུ་གི་ཆེད་དུ་ཡིན་སྐོར་གྱི་ཁྲིམས་སྒྲིག་དེ་དག་བོད་ནང་ལག་བསྟར་གི་སྐབས་བོད་མི་ཚོ་གི་སྤྱི་ཚོགས་དྲ་ལམ་ཁག་ལ་དམ་དྲག་ཆེ་རུ་གཏོང་ཐབས་ཤིག་ཆགས་རྒྱུ་ཡིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་འདུག། ཐེངས་འདིར་རྒྱ་ནག་གཞུང་གིས་བཏང་བའི་བརྡ་ཐོ་དེའི་ནང་བྱ་བའི་དམིགས་འབེན་ཁ་གསལ་བཟོ་རྒྱུ། གནད་དོན་འབུར་ཐོན་རིགས་བདུན་བཅོས་སྐྱོང་བྱ་རྒྱུ། སྒྲིག་འགལ་ལས་སྟེགས་སོགས་ལ་ཆད་པ་ནན་མོ་གཅོད་རྒྱུ། བྱ་བའི་བླང་བྱ་ཞིབ་ཕྲ་བཟོ་བ་བཅས་དོན་ཚན་བཞི་དང་ནང་གསེས་ཀྱི་ལས་བཅོ་ལྔ་ཡོད་པ་ལས་ནང་དོན་གཙོ་བོ་དྲ་རྒྱའི་ཐད་གཏོང་གི་ལམ་ནས་སྤྱོད་ངན་འདྲ་མིན་སྟོན་བཞིན་པ་གཙང་བཟོ་དང། རྒྱ་ཆེའི་དྲ་དམངས་ཀྱི་ཁྲིམས་མཐུན་ཁེ་དབང་འགན་སྲུང་གི་ཆེད་དུ་ཡིན་པ་བཀོད་ཡོད་ཀྱང་གནད་དོན་འབུར་ཐོན་རིགས་བདུན་བཅོས་སྐྱོང་བྱ་རྒྱུ་ཡིན་ཟེར་བའི་ནང་ཡི་གེ་དང་སྒྲ་སོགས་ལ་བརྟེན་ནས་བསམ་ངན་གྱི་སྐད་ཆ་རྫུན་བཟོ་བྱས་ཏེ་དྲ་རྒྱའི་ཁོར་ཡུག་ལ་གཏོར་བརླག་བཟོ་བ་དང་འགལ་ཟླ་སློང་བ། དྲ་ཚིགས་ཀྱི་སྟེགས་བུར་བསྒྲགས་ཡིག་དང་གླེང་གཞི། འོས་སྦྱོར། དཔྱད་གཏམ་སོགས་མི་ལེགས་པའི་ནང་དོན་ཁྱབ་སྤེལ་བྱེད་པ། བཅོས་མའི་རིག་ནུས AI སྤྱད་ནས་པར་རིས་རྫུས་མའི་དཀྲོག་གཏམ་བཟོ་བ་སོགས་ནན་འགོག་བྱ་རྒྱུ་ཡིན་ཚུལ་བཀོད་འདུག།

ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་སླེབས་ལ་ཉེ་བའི་སྐབས་སུ་རྒྱ་ནག་གཞུང་གིས་ཐེ་གཏོགས་བྱས་ཏེ་རྒྱ་ནག་གི་ཕྱོགས་གཏོགས་གོ་མིན་ཏང་གི་ཆབ་སྲིད་ཚོགས་པ་ལ་འོས་བསྡུ་གི་རྒྱལ་ཁ་ཐོབ་ཐབས་བྱེད་བཞིན་པའི་སྐོར་གསར་འགོད་པ་བློ་བེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཅིག་ལ་གསན་རོགས་ཞུ། ཐའེ་ཝན་གླིང་ཕྲན་གྱི་ནང་འབྱུང་འགྱུར་སྤྱི་ལོ་ཉིས་སྟོང་ཉེར་བཞི་ལོ་གི་ཟླ་བ་དང་པོའི་ཚེས་པ་བཅུ་གསུམ་གྱི་ཉི་མ་ཐའེ་ཝན་གྱི་སྲིད་འཛིན་དང་སྲིད་འཛིན་གཞོན་པ་འོས་བསྡུ་གནང་གི་ཡོད་པ་མ་ཟད་དེ་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་གི་སྲིད་འཛིན་ལས་ཐོག་ཚའེ་ཡིན་ཝུན་ལགས་སྲིད་འཛིན་ཐེངས་མ་གསུམ་པ་གནང་རྒྱུ་གི་ཁྲིམས་སྒྲིག་གི་ཆོག་མཆན་མེད་པར་བརྟེན། སྲིད་འཛིན་གཞོན་པ་ལས་ཐོག་ཝེ་ལེམ་ལའེ་ལགས་དམངས་གཙོ་ཡར་ཐོན་ཚོགས་པ་གི་སྲིད་འཛིན་འོས་མི་དང། ཕྱོགས་འགལ་གོ་མིན་ཏང་ཚོགས་པ་གི་སྲིད་འཛིན་འོས་མི་ལ་ཧུའུ་ཡི་ཨའེ་ལགས་སོགས་ལངས་ནས། ཐའེ་ཝན་གྱི་ནང་འོས་བསྡུའི་འགྲན་བསྡུར་ཤུགས་ཆེ་འགྲོ་བཞིན་པ་གི་སྐབས་འདིར། ཐའེ་ཝན་གྱི་འོས་བསྡུ་གི་ནང་རྒྱ་ནག་གཞུང་གིས་ཐེ་ཇུས་བྱས་ཏེ་རྒྱ་ནག་གི་ཕྱོགས་གཏོགས་དང་ཐའེ་ཝན་དང་རྒྱ་ནག་གཅིག་གྱུར་གྱི་ཕྱོགས་ལ་རྒྱབ་སྐྱོར་བྱེད་མཁན། ཐའེ་ཝན་གྱི་ཕྱོགས་འགལ་གོ་མིན་ཏང་ཚོགས་པ་ལ་འོས་བསྡུ་གི་རྒྱལ་ཁ་ཐོབ་ཐབས་སུ་འབད་བརྩོན་བྱེད་བཞིན་པ།

ཁོ་ཚོས་ཕལ་ཆེར་ཐའེ་ཝན་འདི་རྒྱ་ནག་གཅིག་གྱུར་གྱི་ལས་དོན་བརྒྱུད་རིམ་ཇེ་དལ་དུ་གཏོང་ཆོག་པ་དང། ཡིན་ནའང་དམངས་གཙོ་ཡར་ཐོན་ཚོགས་པ་འོས་འདེམས་བྱུང་ན། རྒྱ་ནག་དང་ཐའེ་ཝན་ཟླ་སྒྲིལ་གཏོང་རྒྱུ་གི་ལས་དོན་ཇེ་མགྱོགས་སུ་འགྲོ་ངེས་རེད་ཅེས་བཤད་པ་ནི། ཐའེ་ཝན་ལ་རྒྱ་ནག་གིས་བཏང་བའི་ཉེན་བརྡ་དེ་ཞི་ཅིན་ཕིང་གིས་ཨ་རི་ནས་ཐའེ་ཝན་ལ་རྒྱ་ནག་གིས་བཙན་འཛུལ་མི་བྱེད་ལུགས་བཤད་མིན་ལ་མ་ལྟོས་པར། ཐའེ་ཝན་ལ་རྒྱ་ནག་གི་ཉེན་ཁ་རང་འཇགས་བསྡད་ཡོད་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག་ཅིང། ཐའེ་ཝན་ནང་གནས་སྡོད་དུ་ཐའེ་ཝན་དང་ཨེ་ཤ་བརྗེ་རེས་ཐེབས་རྩ་ཁང་གི་མཉམ་ཞུགས་པ་ས་ན་ཧྭ་ཞི་མེ་ལགས་ནས། ཐའེ་ཝན་གྱི་དམངས་གཙོ་ཡར་ཐོན་ཚོགས་པ་གི་འོས་མི་ཝེ་ལེམ་ལའེ་ནི་ཁོ་རང་གི་ཆབ་སྲིད་ཚོགས་པ་གི་ལངས་ཕྱོགས་དང་མཚུངས་པར། ཐའེ་ཝན་རང་བཙན་གྱི་འདོད་པ་ཤུགས་ཆེར་འཛིན་མཁན་ཟིག་ཡིན་ནའང། འོས་བསྡུ་ལ་རྒྱལ་ཁ་ཐོབ་ན་ཐའེ་ཝན་གྱི་ངོ་བོ་ད་ལྟའི་གནས་སྟངས་རང་འཇགས་ངང་འགྲོ་རྒྱུ་མ་གཏོགས། ཆབ་སྲིད་ཀྱི་འགྱུར་བ་འགྲོ་ཐུབ་རྒྱུ་ཁག་པོ་རེད་ཅེས་འགྲེལ་བརྗོད་གནང་གི་འདུག། is going to be pursued. དམངས་གཙོ་ཡར་ཐོན་ཚོགས་པ་གི་འོས་མི་ཁོང་ནི་ཐའེ་ཝན་རང་བཙན་གྱི་ལྟ་བ་ཤུགས་ཆེན་འཛིན་པ་མ་ཟད་དེ་སྲིད་འཛིན་ཚའེ་ལས་ཀྱང་རྒྱ་ནག་ལ་མི་དགའ་བ་ཆེན་པོ་བྱེད་མཁན་ཟིག་ཡིན་ནའང། ཁོ་རང་སྲིད་འཛིན་འོས་མི་བྱས་པ་ནས་བཟུང་སྐད་ཆ་ཇེ་འཇམ་དུ་གཏོང་བཞིན་པ་གི་ཁར། རང་བཙན་གྱི་སྐོར་མི་བཤད་པར་ད་ལྟའི་གནས་སྟངས་རང་འཇགས་ཀྱི་སྐོར་བཤད་བཞིན་པ་དང། དམངས་གཙོ་ཡར་ཐོན་ཚོགས་པ་གི་གཞུང་གིས་ཐའེ་ཝན་གྱི་མི་མང་མང་ཆེ་བར་དགོས་པ་ནི་མི་མང་གི་བདེ་དོན་གཙོར་འཛིན་དགོས་པར་ངོས་འཛིན་གནང་གི་ཡོད་པར་བརྟེན། ཆབ་སྲིད་པ་སྒེར་གྱི་ཚོར་བ་ཅི་ཡིན་ལ་མ་ལྟོས་པར་དམངས་གཙོ་ཡར་ཐོན་ཚོགས་པར་དབང་ཆ་ཐོབ་ནའང། ད་ལྟའི་གནས་སྟངས་རང་འཇགས་འདུག་གི་རེད་མ་གཏོགས། རྩ་ཁྲིམས་ལ་འགྱུར་བ་བཏང་ནས་རང་བཙན་རྩོད་པ་དང། དམག་འཁྲུག་བསླངས་རྒྱུ་སོགས་ནི་ཡོང་ཁག་པོ་རེད་ཅེས་འགྲེལ་བརྗོད་གནང་གི་འདུག་ཉེ་བའི་ཆར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕེན་དང་ཨ་མེ་རི་ཁ་གི་སྲིད་འཛིན་ཇོ་སྦའི་ཏྲན་རྣམ་གཉིས་ཨ་མེ་རི་ཁ་གི་ནང་ང་མཇལ་འཕྲད་གནང་སྐབས། ཨ་མེ་རི་ཁ་དང་རྒྱ་ནག་གི་བར་མི་མཐུན་པ་གཙོ་བོ་ཞིག་ནི་ཐའེ་ཝན་གྱི་གནད་དོན་ཡིན་པ་རྒྱ་ནག་གི་སྲིད་འཛིན་གྱིས་གསལ་སྟོན་བྱས་ཡོད་ཀྱང། ཐའེ་ཝན་གླིང་ཕྲན་གྱི་ནང་སོ་སོའི་ས་སྐྱེས་རྡོ་སྐྱེས་ཀྱི་མི་རིགས་ཡོད་ནའང། སྤྱི་ལོའི་དུས་རབས་བཅུ་བདུན་པ་ནས་མན་ཇུ་གོང་མ་གི་མངའ་འོག་སུ་བཅུག་པ་དང། དུས་རབས་བཅུ་དགུ་བའི་ནང་ཉི་ཧོང་གི་མངའ་ཁོངས་སུ་བསྡུས་ནའང། ཉི་ཧོང་གི་དམག་ལ་ཕམ་ཉེས་བྱུང་བ་ནས་བཟུང་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔ་ཙམ་ནས་རྒྱ་ནག་མི་སེར་རྒྱལ་ཁབ་ཀྱི་སྟངས་འཛིན་འོག་ག་ཚུད་ནས། རྒྱ་ནག་གོ་མིན་ཏང་དང་དམར་ཤོག་ཚོགས་པ་གི་དམག་འཁྲུག་གི་ཁྲོད་དུ་གོ་མིན་ཏང་ལ་ཕམ་ཉེས་བྱུང་ནས། རྒྱ་ནག་སྐམ་ས་ནས་ཐེ་ཝན་ལ་བྲོས་བྱོལ་གྱིས་རྒྱ་ནག་མི་སེར་རྒྱལ་ཁབ་ཀྱི་རྟེན་གཞི་ཐེ་ཝན་དུ་བཙུགས་པ་ནས་བཟུང། ཐེ་ཝན་ལ་གཞུང་འབྲེལ་གྱི་ཐོག་ནས་ཀྲུང་ཧྭ་མིན་གོའམ་ཀྲུང་ཧྭ་མི་སེར་རྒྱལ་ཁབ་ཞེས་འབོད་ཀྱི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། བྱ་དོ་རིན་པོ་ཆེ་ཡིས་ནིའུ་ཡོག་གྲོང་ཁྱེར་གྱི་ནང་ང་སྒྲོལ་མ་གི་དབང་སོགས་བཀའ་ཆོས་གནང་བཞིན་པའི་སྐོར་གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས་ས་གནས་ནས་བཏང་བའི་གནས་ཚུལ་ཞིག་ག་གསན་རོགས་ཞུ། ནིའུ་ཡོག་དང་ནིའུ་ཇར་སིའི་སྒྲོལ་ཆོག་ཚོགས་པས་གོ་སྒྲིག་བྱས་ཏེ། ཕྱི་ཟླ་བཅུ་གཅིག་པའི་ཚེས་ཉེར་གཉིས་ཉིན་ནས་བཟུང། ནིའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཕུན་ཚོགས་སྡེ་བཞིའི་ཚོགས་ཁང་དུ། ཉིན་གྲངས་ལྔའི་རིང་གི་སྔ་དྲོར་སྐྱབས་རྗེ་བྱ་དོ་རིན་པོ་ཆེ་མཆོག་ནས་མི་མང་ལ་ཤེས་རབ་སྙིང་པོའི་ལུང་དང་ཐུན་དྲུག་བླ་མའི་རྣལ་འབྱོར་གྱི་ཁྲིད་གནང་རྒྱུ་ཡིན་པ་དང། རེས་གཟའ་ལྷག་པའི་ཉིན་གྱི་སྔ་དྲོར་སྐྱབས་རྗེ་བྱ་དོ་རིན་པོ་ཆེ་མཆོག་ནས་མི་མང་ལ་ཤེས་རབ་སྙིང་བོའི་ཀློང་དང། སྒྲོལ་མའི་དབང་གི་སྟ་གོན་བཅས་སྩལ་གནང་མཛད་སོང། སྐབས་དེར་སྐྱབས་རྗེ་བྱ་དོ་རིན་པོ་ཆེ་མཆོག་ནས་བཀའ་ཆོས་དང་འབྲེལ་ནས་གསུང་བཤད་གནང་བའི་ནང། དེང་དུས་ཚན་རིག་པ་ཚུན་ཆད་ཀྱིས་ཡིད་སྨོན་བྱས་དེ་ལ་ཡང་དོ་སྣང་ཆེན་པོ་བྱེད་བསྡད་ཡ་ཅིག་གི་ཡོད་བསྡད་ཡ་ཁོ་ཚོ་ནང་པ་ཆགས་པའི་སྐད་ཆ་ཡོད་མ་རེད།
དེ་ཡང་གསུང་ཆོས་དང་སྒྲོལ་མ་འབུམ་ཐེར་ཐེངས་དགུ་པ་གོ་སྒྲིག་བྱེད་མཁན། སྒྲོལ་ཆོག་ཚོགས་པའི་དགེ་བཤེས་རྡོ་རྗེ་བཀྲ་ཤིས་ལགས་ཀྱིས་ངོ་སྤྲོད་གནང་བའི་ནང།
ཕྱི་ཟླ་བཅུ་གཅིག་པའི་ཐུགས་རྗེ་ལེགས་སོའི་ད Thanksgiving གྱི་ཟླ་བ་དང་བསྟུན་ནས་ཉི་མ་ལྔ་རིང་ལ་འཚོགས་ཀྱི་ཡོད། འཚོགས་ཡ་གི་དུས་ཚོད་དེ་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གཉིས་ནས་རྩ་དྲུག་བར་རེས་གཟའ་ལྷག་པ་ནས་ཉི་མའི་བར་འོ་དེ་འདྲས་ཅིག་འཚོགས་ཀྱི་ཡོད། ཨ་ནི་ད་ལོ་དམིགས་བསལ་གྱིས་ང་ཚོ་སྐྱབས་རྗེ་བྱ་དོ་རིན་པོ་ཆེ་མཆོག་ལ་ཨ་ནི་ད་ལོ་མང་པོ་ནས་གསོལ་འདེབས་ཞུས་པ་བཞིན་སོང་གི། ད་ཐེངས་སྐྱབས་རྗེ་བྱ་དོ་རིན་པོ་ཆེ་མཆོག་ནས་ཉིན་གྲངས་ལྔའི་རིང། གྲུབ་ཆེན་ཉི་མ་སྦས་པའི་ལུགས་ཀྱི་སྒྲོལ་མ་ཉེར་གཅིག་གི་དབང་ཆེན་དང། ཇོ་བོའི་ལུགས་ཀྱི་སྒྲོལ་མ་ཉེར་གཅིག་གི་རྗེས་གནང། སྟག་ཕུའི་སྒྲོལ་མ་ཙིཏྟ་མ་ཎིའི་རྗེས་གནང་དང། ཐུན་དྲུག་བླ་མའི་རྣལ་འབྱོར་གྱི་ཁྲིད་གནང་རྒྱུ་བཅས་ཡིན་པ་རེད་འདུག། དགེ་བཤེས་ལགས་ཀྱིས་འགྲེལ་བརྗོད་གནང་བའི་ནང། ཨ་མི་རི་ཀའི་ནང་གི་ཐུགས་རྗེ་ལེགས་འབུལ་གྱི་ཉིན་མོ་དང་སྟབས་བསྟུན་ནས། སྒྲོལ་ཆོག་ཚོགས་པས་ལོ་ལྟར་གོ་སྒྲིག་བྱས་ཏེ། སྒྲོལ་མ་འབུམ་ཐེར་གྲངས་གསོག་གནང་གི་ཡོད་པ་བཅས་འགྲེལ་བརྗོད་གནང་སོང། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན།
གོང་ས་མཆོག་གི་འབྲས་ལྗོངས་ཀྱི་ནང་གི་ཆིབས་བསྒྱུར་གྱི་གྲ་སྒྲིག་ཕལ་ཆེ་བ་འགྲུབ་ཟིན་པའི་སྐོར། འབྲས་ལྗོངས་དྲིལ་བསྒྲགས་དྲུང་ཆེ་དང་གསར་འགོད་འབྲེལ་མཐུད་པ་ཀརྨ་སྒྲོལ་མ་གཡུ་མཚོ་གིས་གསུངས་ཡག་གིས་གོང་ས་རྒྱལ་བ་རིན་པོ་ཆེ་ལ་འབྲས་ལྗོངས་མངའ་སྡེ་གི་གཞུང་ཕྱོགས་ནས་ཇི་ལྟར་གསོལ་བ་བཏབ་པ་བཞིན་རིང་མིན་ཕྱི་ཟླ་བཅུ་གཉིས་པ་གི་ཚེས་བཅུ་གཅིག་ནས་བཅུ་བཞི་གི་བར་ཉིན་གྲངས་བཞི་གི་རིང་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཏུ་མཛད་འཕྲིན་བསྐྱང་རྒྱུ་གི་ཐུགས་གཏན་འཁེལ་ཡོད་པ་དང་ལྷག་པར་དུ། འབྲས་ལྗོངས་ཀྱི་ནང་སྲིད་ལྷན་ཁང་གི་བཀོད་ཁྱབ་ལམ་སྟོན་གྱི་འོག། ཟླ་བ་འདིའི་ཚེས་ཉེར་གཅིག་དང་ཉེར་གཉིས་བཅས་ཉིན་ནམ་གཉིས་ཀྱི་རིང། འབྲས་ལྗོངས་ཀྱི་སྤྱི་ཁྱབ་དྲུང་ཆེ་ཝི་བི་པ་ཐ་ཁ་ལགས་ཀྱི་སྣེ་ཁྲིད་ཀྱི་འོག་འབྲེལ་ཡོད་ལྷན་ཁང་ཁག་གི་དྲུང་ཆེ་རྣམ་པ་ལྷན་འཛོམས་ཀྱིས་གོང་ས་མཆོག་འབྲས་ལྗོངས་སུ་ཆིབས་བསྒྱུར་དང་སྐུའི་སྲུང་བྱ་གི་གྲ་སྒྲིག་གནང་ཕྱོགས་སོགས་དང་འབྲེལ་བའི་སྔོན་འགྲོ་གི་ཚོགས་འདུ་དེ་འཚོགས་ཡོད་འདུག། ད་རེས་གོང་ས་མཆོག་གི་བཀའ་ཆོས་ཞུ་རྒྱུ་གི་ཆེད་དུ་འབྲས་ལྗོངས་ཙམ་མིན་པར་འཛམ་གླིང་གི་ས་ཕྱོགས་གང་ས་ནས་དད་ལྡན་ཆོས་ཞུ་བ་མང་པོ་ཞིག་བཅར་རྒྱུ་ཡིན་སྟབས་མངའ་སྡེ་གཞུང་ཕྱོགས་ནས་སྐུའི་སྲུང་བྱའི་གྲ་སྒྲིག་བྱེད་ཀྱི་ཡོད་འདུག་གོང་ས་མཆོག་བོད་དང་ས་འབྲེལ་འབྲས་ལྗོངས་མངའ་སྡེ་གི་ནང་ང་དེ་སྔ་ལན་འགར་ཆིབས་བསྒྱུར་བསྐྱངས་གནང་མཛད་ཡོད་ཀྱང་ཀརྨ་སྒྲོལ་མ་གཡུ་མཚོ་ལགས་ཀྱིས་ད་རེས་གོང་ས་མཆོག་འབྲས་ལྗོངས་སུ་ཞབས་སོར་འཁོད་པ་ནི་འབྲས་ལྗོངས་མི་དམངས་ལ་དེ་ལས་ལྷག་པའི་བྱིན་རླབས་ཞིག་ཡོད་པ་མ་རེད་ཟེར་གསུངས་འདུག།

རྒྱ་ནག་གཞུང་གིས་ཁ་ཆེ་ལྷ་ཁང་བཙན་དབང་གིས་སྒོ་རྒྱག་པའི་ལས་འགུལ་དེ་ཞིན་ཅང་ངམ་ཤར་ཏུར་ཀི་སི་ཐན་བརྒལ་ནས་ཁ་ཆེ་ས་ཁུལ་གཞན་དག་ཏུ་རྒྱ་བསྐྱེད་ཡོད་པ་ལྟར་རྒྱ་ནག་གཞུང་གིས་ལོ་མང་རིང་ཁ་ཆེ་གྲངས་ཉུང་མི་རིགས་ལ་དྲག་གནོན་བྱས་པར་སྐྱོན་འཛུགས་བྱས་ཡོད་པ་རེད་ཅེས་བརྗོད་ལོ་ཁི་དབྱང་ཕེ་གསར་ལས་ཁང་གི་གནས་ཚུལ་ནང་རྒྱ་ནག་གཞུང་གིས་ཉིང་ཞ་ཁ་ཆེ་ཧུའེ་རིགས་རང་སྐྱོང་ལྗོངས་ཀྱི་བྱང་ཁུལ་དང་ཀན་སུའུ་ཞིང་ཆེན་གྱི་ཁ་ཆེའི་ལྷ་ཁང་མང་པོ་ཞིག་གི་སྒོ་བརྒྱབ་ཡོད་ལ་ས་ཁུལ་དེ་དག་ནི་ཁ་ཆེ་མི་རིགས་འབོར་ཆེན་འཚོ་གནས་ཀྱི་ས་ཁུལ་ཡིན་ཞིང་དེ་ནི་རྒྱ་ནག་གཞུང་གི་ཁ་ཆེའི་ལྷ་ཁང་བཟོ་བཅོས་ཟེར་བའི་ཆ་ཤས་ཡིན་པ་རེད་ལ། དེ་མིན་ས་གནས་གཞུང་གིས་ཁ་ཆེའི་ལྷ་ཁང་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་གཏོར་ནས་རྒྱ་ནག་ཅན་དུ་བསྒྱུར་ཐབས་བྱས་དང་བྱེད་བཞིན་ཡོད་པ་དང་དེ་ནི་རྒྱ་ནག་དམར་ཤོག་གཞུང་གིས་ཆོས་ལུགས་ལ་སྟངས་འཛིན་དང་ཁོང་ཚོའི་དབང་བསྒྱུར་ལ་ཉེན་ཁ་ཡོང་སྲིད་པའི་རིགས་ལ་སྔ་ས་ནས་འགོག་ཐབས་བྱས་པའི་ཆ་ཤས་ཤིག་ཀྱང་ཡིན་པ་རེད་ལ། ཉིས་སྟོང་བཅུ་དྲུག་ལོར་ཞི་ཅིན་ཕིང་གིས་ཆོས་ལུགས་རྒྱ་ནག་ཅན་ཟེར་བ་གླེང་རྗེས་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་བར་དྲག་གནོན་བསྟུད་མར་བྱས་ཡོད་པ་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་སྙན་ཐོ་ཞིག་ཏུ་རྒྱ་ནག་གཞུང་གིས་འགྲོ་བ་མིར་རྒོལ་བའི་ཉེས་པ་བསགས་ཡོད་པ་མ་ཟད་ཉུང་མཐའ་ཡང་ཡུ་གུར་བ་དང་ཧ་སག་པ་སོགས་ཁ་ཆེ་བ་ས་ཡ་གཅིག་ལྷག་ཅིག་སྡུད་ར་བར་བཅུག་ཡོད་ཚུལ་བཀོད་ཡོད་པ་རེད། ཁ་ཆེ་ལྷ་ཁང་བཟོ་བཅོས་བྱེད་རྒྱུའི་ནང་དོན་རིགས་སྔ་ཤོས་དེ་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བཞི་པར་དམར་ཤོག་ཚོགས་པའི་ཡིག་ཆ་ཞིག་ཐོན་ཡོད་པ་དང་ཡིག་ཆ་དེ་ནི་ཞིན་ཅང་གི་ཡིག་ཆ་ཁག་ཅིག་ཨ་མེ་རི་ཀའི་ལག་པར་འབྱོར་བའི་ཁོངས་སུ་ཚུད་ཡོད་ཅིང་ཡིག་ཆ་དེའི་ནང་ད་ལྟ་ཡོད་པའི་ཁ་ཆེ་ལྷ་ཁང་གི་གཟུགས་དབྱིབས་ལ་བཟོ་བཅོས་བྱས་ནས་རྒྱ་ནག་ཅན་དུ་བསྒྱུར་རྒྱུ་དང་ཁ་ཆེ་ལྷ་ཁང་གསར་དུ་བཞེངས་མི་ཆོག་པ་མ་ཟད་ད་ཡོད་ཁ་ཆེ་ལྷ་ཁང་ཇེ་ཉུང་དུ་གཏོང་དགོས་ཞེས་སོགས་བཀོད་ཡོད་པ་རེད།

མི་ཆོས་དང་འགལ་བའི་དྲག་གནོན་བྱས་རྗེས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ད་གཟོད་དོ་སྣང་བྱས་པ་རེད། རྒྱ་ནག་གཞུང་གིས་ཤར་ཏུར་ཀི་སི་ཐན་དུ་ལག་ལེན་དུ་བསྟར་བའི་ཡ་ང་ཞིང་གདུག་རྩུབ་ཆེ་བའི་སྲིད་བྱུས་རིགས་རྣམ་པ་གཞན་ཞིག་གི་ལམ་ནས་ཧུའེ་ཧུའེ་མི་རིགས་ས་ཁུལ་དུ་ལག་བསྟར་བྱེད་བཞིན་ཡོད། ཁྱད་པར་ནི་རྒྱ་ནག་གཞུང་གིས་ཡུ་གུར་བ་ས་ཡ་བརྒལ་བ་གཅིག་སྡུད་ར་བར་བཅུག་པ་དང་ཧུའེ་ཧུའེ་མི་རིགས་ཚོ་ད་ལྟ་གཅིག་སྡུད་ར་བར་མ་བཅུག་ཙམ་ཡིན་ཞེས་དཔྱད་བརྗོད་སྤེལ་སོང།

བཞི། ཁ་ཆེ་ལྷ་ཁང་གི་ཡང་སྟེང་གི་སྒོར་དབྱིབས་བཤིག་ནས་རྒྱ་ནག་ཅན་དུ་བསྒྱུར་ཡོད་པ་དང་གཞན་པ་ཁ་ཆེ་ལྷ་ཁང་གསུམ་རྩ་གཏོར་བཏང་ཡོད་པ་རེད། ཉིང་ཞ་ལྗོངས་ཀྱི་ཡིན་ཁྲོན་གྲོང་ཁྱེར་གྱིས་ཉིས་སྟོང་བཅོ་བརྒྱད་ལོར་ཟླ་གསུམ་པར་བཀྲམ་པའི་གཞུང་ཡིག་ཞིག་གི་ནང་དུའང་ཁ་ཆེ་ལྷ་ཁང་བཟོ་བཅོས་བྱེད་རྒྱུའི་སྲིད་བྱུས་གླེངས་ཡོད་པ་བཞིན་ཡིག་ཆ་དེའི་ནང་རྒྱ་ནག་གཞུང་གིས་ཆོས་ལུགས་སྤེལ་ཡུལ་གྱི་གྲངས་ཀ་དང་གཞི་ཁྱོན་ལ་ཚོད་འཛིན་ནན་མོ་བྱེད་རྒྱུ་ཡིན་ལུགས་བཀོད་པ་མ་ཟད་ཁ་ཆེ་ལྷ་ཁང་ལ་རྒྱ་ནག་གི་ཁྱད་ཆོས་ལྡན་དགོས་ལུགས་ནན་བརྗོད་བྱས་ཡོད་པ་རེད། དེ་མིན་ཡིག་ཆ་དེའི་ནང་ཁ་ཆེ་ལྷ་ཁང་བཟོ་བཅོས་དང་ཁུ་བསྡུའི་སྲིད་བྱུས་ཀྱིས་ཆོས་ལུགས་སྤེལ་ཡུལ་མང་དྲགས་པའི་གནད་དོན་སེལ་ཐུབ་ལུགས་བཤད་ཡོད་གི། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གིས་ལུང་འདྲེན་བྱས་ཡུལ་རྒྱ་ནག་གཞུང་གི་ལོ་འཁོར་སྙན་ཐོ་ཞིག་གི་ནང་དུ་མི་འབོར་མང་ཤོས་ཁ་ཆེ་ཡིན་པའི་ཀོང་ཧི་རྫོང་གིས་ཉིས་སྟོང་ཉི་ཤུ་ཐམ་པ་ལོར་ཁ་ཆེ་ལྷ་ཁང་བཅུ་གཉིས་ཐོ་འགོད་བྱེད་མཚམས་བཞག་པ་དང་ཁ་ཆེ་ལྷ་ཁང་ལྔ་ཡི་སྒོ་བརྒྱབ། དེ་མིན་ཁ་ཆེ་ལྷ་ཁང་ལྔ་རྒྱ་ནག་གི་ཁྱད་ཆོས་ཅན་དུ་བསྒྱུར་ལུགས་བཀོད་ཡོད་པ་རེད།

ད་ལྷག་པར་དུ་རྒྱལ་ཁབ་ལྔ་བཅུ་ང་བདུན་གཅིག་གི་བུ་ལོན་འཇལ་དགོས་ཀྱི་འདུག་ཟེར་གྱི་འདུག་དེ་ཡོང་ན་ད་འཛམ་གླིང་ལྔ་བརྒྱུད་ན་རྒྱལ་ཁབ་པ་ཉིས་བརྒྱ་ཟིག་ཡོད་རེད་ད། དེའི་ཐོག་ནས་ཉིས་ན་རྩིས་བརྒྱབ་ཡོང་ན་ད་འཛམ་གླིང་གི་རྒྱལ་ཁབ་བཞི་ཆ་ག་གཅིག་གི་ཉིས་ན་རྒྱ་ནག་ལ་བུ་ལོན་ད་འཇལ་དགོས་ཀྱི་འདུག་ཨོ་ད་ཡིན་དང་ན་ད་དེའི་ཤུགས་རྐྱེན་ཉིས་ན་ད་ཁ་ཤས་ཆགས་ཀྱི་ཀྱི་རེད་ད་གཅིག་བལྟས་ཉིས་ན་ད་རྒྱ་ནག་གི་ཁ་ལ་རྒྱལ་ཁབ་ཚོ་གིས་མི་ཉན་རང་ཉན་གྱི་འོ་ཅིག་རེད་ད་དག་ཅིག་རེད།

བཤད་ས་མ་སོང་ན་ཏང་ཏང་གིས་ན་དགྲ་བོ་བཟོ་རྒྱུ་རེད་ད་ད་དགྲ་བོ་གང་ནས་ཡོད་བཞིན་ན་ལས་སླ་བོ་ཡོད་རེད་ཨེ་ཡིན་ན་ད་ད་རྒྱ་ནག་གི་དབང་སྒྱུར་གི་འོག་ན་ང་ཚོ་བོད་ཟེར་བ་ལྟ་བུ་ཤར་ཏུར་ཀི་སི་ཐན་ཟེར་བ་ལྟ་བུ་སོག་པོ་ཟེར་བ་ལྟ་བུ་ཨ་ནི་ད་ཧོང་ཀོང་ཟེར་བ་ལྟ་བུ་འདི་ཚོ་ལ་ད་དྲག་གནོན་གནོན་དང་ཨ་ནི་འགྱིན་ན་ཁོང་ཚོ་གི་གི་འགྱིན་ན་ད་ཁབ་ཀྱི་ལས་བཟོ་གི་འདུག་སི།

རང་དབང་དང་དམངས་གཙོའི་འཕེལ་ཕྱོགས་ལ་ཤུགས་རྐྱེན་ངན་པ་བཟོ་སྲིད་དམ་ཅེས་བཀའ་འདྲི་བྱས་པར་ཁོང་གིས། དབུས་ནས་ན་ད་འདི་ནི་ན་གཅིག་རེད། ད་གཉིས་པ་ནི་འདི་ཡི་སྟེང་ན་ད་རང་བཞིན་གྱི་འཛམ་གླིང་གི་ནི་ན་ད་ཁྱོད་དམངས་གཙོ་དང་ཁྱོད་ཀྱི་ན་རང་དབང་དང་དེ་ལ་ནི་ན་ད་རིམ་པ་བཞིན་དུ་ཤུགས་རྐྱེན་ནི་ན་ངན་པ་བྱེད་ཐུབ།

རྒྱལ་ཁབ་ཁག་ལ་བུ་ལོན་གྱི་རིགས་སྟོང་ཕྲག་མང་བོ་བཏང་ཡོད་པ་ཁག་ད་ཆ་བུ་ལོན་སྤྲོད་འཇལ་གྱི་དུས་སུ་སླེབས་ཡོད་དེ། བུ་ལོན་གྱི་འོག་ཏུ་ཚུད་པའི་རྒྱལ་ཁབ་དག་ནོར་སྲིད་ཀྱི་དཀའ་ངལ་ཆེན་པོ་གྱི་ནང་ལྷུང་ཡོད་པའི་སྟབས་ཀྱིས་གནས་སྟངས་དེའི་འོག་རྒྱལ་ཁབ་དེ་འདྲ་གི་རྒྱ་ནག་གི་ཅི་གསུང་བཀའ་སྒྲུབ་ཞུ་དགོས་པའི་གནས་སྟངས་ཆགས་མི་སྲིད་པ་མིན་པས་འདིའི་ཐད་ལ་ཁོང་གིས་མུ་མཐུད་གསུངས་ན། ཁོ་བུ་ལོན་ཕྱིར་ལོག་ནོར་གི་ཉིན་ན་རྒྱལ་ཁབ་རིགས་འདི་ཚོ་གི་ཉིན་ན་ན་ལག་ནས་ཉིན་ན་དངུལ་གང་ཐུབ་ཅིག་ལེན་ཐུབ་ཐག་གི་འོ་རེད་ད་གལ་སྲིད་དངུལ་ལེན་གྱི་མེད་སོང་ན

མེ་འཁོར་ལྕགས་ལམ་གནམ་གྲུ་ཐང་ནུས་ཤུགས་ཀྱི་ལས་གཞི་སྤྱི་ཁྱབ་འཛུགས་སྐྲུན་གྱི་ཐད་ལ་བུ་ལོན་བཏང་བ་དང་མཉམ་དུ་ཡར་རྒྱས་འགྲོ་བཞིན་པའི་ཉམ་ཐག་གི་རྒྱལ་ཁབ་དེ་དག་གིས་རྒྱ་ནག་ལ་བསྟུན་མཁས་བྱེད་དགོས་པའི་གནས་སྟངས་ཤིག་ཆགས་ཤིང། དེ་བཞིན་དུ་རྒྱ་ནག་ནི་ད་ཆ་འཛམ་གླིང་གི་སྟེང་གི་བུ་ལོན་གཡར་གཏོང་བྱེད་མཁན་ཆེ་ཤོས་སུ་གྲུབ་པ་དེས་འགན་མི་འཁུར་བའི་རྒྱ་ནག་གི་བུ་ལོན་གཡར་གཏོང་གི་ཐད་ལ་སྐྱོན་ཡོན་རྒྱག་མཁན་ཡང་ཡོང་གི་ཡོད་ཅིང་རྒྱ་ནག་གིས་གཡར་བའི་བུ་ལོན་ལ་སྐྱེད་ཀ་མཐོན་པོ་སྤྲོད་དགོས་པའི་རྒྱུ་མཚན་ལ་བརྟེན་ནས་བུ་ལོན་གྱི་འོག་ཏུ་ཚུད་པའི་ཡུལ་གྲུ་དེ་དག་གི་དངུལ་ལོར་གྱི་རིན་ཐང་མར་ཆག་པ་ཙམ་དུ་མ་ཟད། གོ་ལ་གཅིག་གི་དཔལ་འབྱོར་འཕེལ་རྒྱས་ཀྱི་ཁ་ཕྱོགས་ལ་འགྲན་རྩོད་འཛིང་རགས་དཀའ་ཚེགས་ཤིག་གི་ནང་ལྷུང་ཡོད་པ་གོང་བཞིན་སློབ་ཆེན་དག་གིས

ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་བྱས་ཟིན་པ་ཡིན། རླུང་འཕྲིན་ལས་རིམ་ཁག་བོད་ནང་ཞོགས་ཁ་དུས་ཚོད་དྲུག་ཕྱེད་ཀ་ནས་བདུན་པ་དང་ཡང་དགོང་མོ་གི་ལས་རིམ་ཁག་དགུ་ཕྱེད་ཀ་ནས་བཅུ་པའི་བར་རྒྱང་སྲིང་བྱ་གི་ཡོད་པས་རྣམ་པ་ཚོས་དེ་ལྟར་གསན་པར།